དེ་ལས་བསྐྱབ་པའི་གི་དོན་ལུ་དཀོན་མཆོག་གསུམ་གྱི་ཡོན་ཏན་དྲན་ཞིནམ་ལས་སྐྱབས་སུ་འགྲོ་ནི་ཨིན། སྐྱབས་འགྲོ་འདི་སྡོམ་པ་ཆ་མཉམ་གྱི་གཞི་བཟུམ་ཅིག་འབད་ནི་འདི་གིས་མེད་པ་ཅིན་རྩ་བ་ལས་ར་མི་བཏུབ་ད་ཕྱི་པའི་གི་ཆོས་དང་ནང་པའི་གི་ཆོས་ཀྱི་དབྱེ་བ་ཡང་སྐྱབས་སུ་འགྲོ་ནི་ཡོདཔ་དང་མེདཔ་ལས་བརྟེན་ཏེ་ཨིནམ་ད་སྐྱབས་སུ་འགྲོ་ནི་མེད་པ་ཅིན་འཁོར་བ་ལས་ཐར་ཐབས་རྩ་ལས་ར་མེད་སེ་ཨིན་མས། གཉིས་པ་སྐྱབས་ཡུལ་ངོས་བཟུང་འདི་ནང་པའི་ཆོས་སྤྱིར་བཏང་གི་ལུགས་སྲོལ་ལུ་དཀོན་མཆོག་གསུམ་ཟེར་མི་འདི་སངས་རྒྱས་དཀོན་མཆོག་སངས་རྒྱས་དཀོན་མཆོག་དམ་པའི་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་ལུ་སྐྱབས་སུ་འགྲོ་དགོ། གསང་བ་སྔགས་ཀྱི་ལུགས་སྲོལ་ལུ་རང་རང་སོ་སོ་གི་རྩ་བའི་གི་བླམ་ག་ཨིན་མི་དེའི་སྐུ་དགེ་འདུན་གསུང་དམ་ཆོས་ཐུགས་སངས་རྒྱས་ཨིནམ་ལས་དཀོན་མཆོག་གསུམ་འདུས་པའི་གི་ངོ་བོ་སྦེ་གསོལཝ་བཏབ་སྟེ་སྐྱབས་སུ་འགྲོ་དགོཔ་ཨིན། གསུམ་པ་དད་པ་བསྐྱེད་དགོཔ་དེ་དད་པ་ལས་བརྟེན་ཏེ་སྦེ་སྐྱབས་སུ་འགྲོ་དགོ་དད་པ་མེད་པ་ཅིན་དཔེར་ན་སོན་མེ་གིས་ཚིག་ཚིགཔ་བཙུགཔ་ལས་ལྕངམ་མི་སྐྱེ་དོ་བཟུམ་དཀར་པོ་དགེ་བའི་གི་ཆོས་སེམས་ཁར་དྲན་མི་ཚུགས་སེམས་ཁར་དྲན་མ་ཚུགས་པ་ཅིན་རྩ་བ་ལས་ར་འབད་མི་ཚུགསཔ་ལས་བརྟེན་ཨིན་ཅི་མིན་ཅི་དད་པ་བསྐྱེད་དགོཔ་ཨིན་མས། བཞི་པ་སྐྱབས་ཡུལ་སྒོམ་ཐངས་འདི་རང་གི་དཔྱལ་བའི་ཁ་ཐུག་གི་གདོང་གི་ནམ་མཁའ་རིན་པོ་ཆེ་ཡི་དང་སེང་གེ་བརྒྱད་ཀྱིས་བཏེགས་པའི་གི་ཁྲི་གུ་ལུ་མེ་ཏོག་པད་མ་འདབ་སྟོང་དང་ཉི་མ་ཟླ་བའི་གདན་གྱི་གུ་ལུ་དུས་གསུམ་གྱི་སངས་རྒྱས་ཐམས་ཅད་འདུས་པའི་གི་ངོ་བོ་རང་གི་དྲིན་ཆེན་རྩ་བའི་བླ་མ་ཡིན་པ་ལ་རྣམ་པ་རྡོ་རྗེ་འཆང་ངམ་རྡོ་རྗེ་སེམས་དཔའ་སྤྱན་རས་གཟིགས་སངས་རྒྱས་ཤཱཀྱ་ཐུབ་པ་གུ་རུ་རིན་པོ་ཆེ་ཞབས་དྲུང་ངག་དབང་རྣམ་རྒྱལ་ལ་སོགསཔ་རང་གི་དད་མོས་ག་ལུ་ཡོད་མི་དེ་དངོས་སུ་བཞུགས་ཡོདཔ་སྦེ་སྒོམ་དགོ་དེ་ལས་དེ་ཡང་གོང་ལུ་ཞུ་དོ་བཟུམ་མའི་གི་སྐུ་དགེ་འདུན་གསུང་དམ་ཆོས།

སྒྲ་སྙན་ག་ཅན་མིན་པའི་སེམས་ཀྱི་ཆ་མཉམ་ར་ས་བུམ་སྡིག་གི་ཐེའུ་ཟུམ་པའི་ཁྲོམ་ཚོགས་འདི་ཡོད་མེད་དུས་སུ་རང་གི་ཁྱི་འདི་ལུས་སྐྱུབ་ཐལ་མོ་སྤྱི་ཚོ་ལུ་ཇག་ནག་གུས་པའི་སྐྱབས་འགྲོ་ཚིག་གསལ་བདག་ཧེམ་འུར་དིར་དིར་བྱང་སེམས་གུབ། ན་རུ་ཚ་རུ་ཤི་རུ་གསོན་རུ་མཐོ་ས་སྐྱེ་རུ་དམའ་ས་བཏང་རུ་སྐྱིད་རུ་སྡུག་རུ་ལས་ངན་ག་ཆུ་འོང་རུ། དུས་ད་རེ་ལས་བཟུང་སྟེ་སངས་རྒྱས་ཀྱི་ས་ཁ་མ་ལྷོའི་ཚུན་ཚོད་སྐྱབས་གནས་ད་རེས་ས་གཞན་ག་དེ་ཡང་མི་ལམ་སྐྱོན་བཅོ་གསུམ་ཆོས་ར་མཁན་ནོ་ང་ཆོས་ཆག་ཆབ་འཁོར་བ་ལས་ད་དོ་ར་ཐ་བས་ཀྱི་ལམ་ལུ་དྲན་འདི་ན་ཟེར་བས་ཀྱི་དད་པ་སྟེན་ཐོ་ཐོ་ཀའི་སྒོ་ལས་སྐྱབས་འགྲོ་ཚིག་འགལ་དུས་ག་ཅི་ཨིན་རུ་ལྗང་ཁ་ཁ་དེམ་ཅི་ལྗང་ཚུ་ཚུབ་ལྗང་གོབ་ཨེ་མས་ལྔ་པ་ཕོ་ཡིན་འདི་ན་པ་སངས་རྒྱས་བས་ཀྱི་གྲལ་དུ་ཚུད་ངན་སོང་ལུ་མི་འཇོ་གདོང་པ་ག་ར་ཀྱི་རྟེན་བཞི་བེའུ་མི་ད་ལྷ་འདྲེ་ཀྱི་བ་ཤ་ཀྱི་མི་ཚུ། ནད་ཉུང་ཚེ་རིང་ཧེ་མ་བསག་བསགཔ་གི་ལས་སྒྲིབ་བྱང་རྒྱུ་ཚོགས་གཉིས་རྫོགསཔ་ལས་མགྱོགས་པ་ར་སངས་རྒྱས་ནི་ལ་སོགས་པའི་གི་ཕན་ཡོན་ལེ་ཤ་ར་ཡོད་རའི་ཕར་ཕྱིན་བསྡུས་པ་ལས་སྐྱབས་སོང་བསོད་ནམས་གཟུགས་མཆིས་ན་ཁམས་གསུམ་དེ་ཡང་སྣོད་དུ་ཆུང་རྒྱ་མཚོ་ཆེན་པོ་ཆུ་ཡི་གཏེར་ཕུལ་གྱིས་གཞལ་བར་ག་ལ་ནུས་སེ་ལེ་ཤ་ར་གསུངས་ཏེ་ཡོད་མི་ཚུ་ཐོབ་ཨིན། སྐྱབས་འགྲོ་དང་འབྲེལ་ཏེ་སྦེ་ཕྱག་འཚལ་བ་ཅིན་ཕྱག་འཚལ་ཟེར་མི་དེ་རང་གི་ལས་ངན་སྡིག་སྒྲིབ་ཚུ་ཕྱགམ་གིས་ཕྱག་དོ་བཟུམ་ཕྱག་ནི་ཨིནམ་ལས་ཕྱག་ཟེར་འཚལ་ཟེར་མི་དེ་བླམ་དཀོན་མཆོག་གི་ཐུགས་རྗེ་དང་ཡོན་ཏན་ཚུ་རང་གི་རྒྱུད་ལུ་ཐོབ་ནི་ལས་འཚལ་ཟེརཝ་ཨིན། ཕྱག་འཚལ་དང་ད་སེམས་ཀྱིས་མནོ་བསམ་དང་དང་དེ་རང་གིས་ལབ་གཉིས་མེད་དོ་པས་མ་ཁ་ཨེ་འདོད་བཟུང་པས་ཐལ་མོ་སྦྱར་བཞིན་ལས་ད་རང་གིས་བསྐྱལ་བ་བཞག་པའི་སྐབས་ལོ་རང་ད་སེམས་ཀྱི་ཆ་མཉམ་གྱི་ཚེ་སྙེ་མ་སྙེ་མ་ལས་ད་ད་གི་བར་ལུས་ཀྱི་ས་བས་ཀྱི་སྡིབ་བ་ད་སྒྲིབ་བ་དུས་སུ་ད་བཅུ་གཅིག་ཟེར་བས་ཀྱི་མནོ་བསམ་དང་དབུས་སྐུ་གུ་ཞབས་ད་ལོ་ངག་གི་བསམ་པས་ཀྱི་སྡིག་སྒྲིབ་ད་ནས་ད་དུང་ཧེ་གུ་ལུ་ཞབས་ད་ལོ་སེམས་ཀྱི་ས་བས་ཀྱི་སྡིག་སྒྲིབ་ཚུར་ད་བཅུ་ཟེར་བས་ཀྱི་མནོ་བསམ་དང་ད་ལན་བཅའུ་ད་གཅིག་ག་ལབ་གཉིས་ད་པུ་མུ་གཉིས་པས་སྔ་ས་ཁ་ལུ་བཞག་དེ་ཕྱག་འཚལཝ་ད་ཉོན་མོངས་པ་དུག་ལྔ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་ཚུ་གི་སྒྲིབ་པ་དག་སྟེ་སངས་རྒྱས་ཚུ་གི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ལྔ་གི་བྱིན་རླབས་ཐོབ་བཅུག་ཟེར་བའི་གི་མནོ་བསམ་བཏང་དགོ། དེའི་རང་གི་གཟུགས་གཅིག་རྐྱངམ་ཅིག་མེན་པར་གྱངས་ཁ་མེདཔ་སྤྲུལ་ཏེ་སེམས་ཅན་ཆ་མཉམ་ར་རང་དང་གཅིག་ཁར་ཕྱག་འཚལཝ་སྦེ་སྒོམ་ནི་ཕྱག་འཚལ་ཞིནམ་ལས་ཡར་ལོངམ་ད་ལུས་སྐེདཔ་ཡང་ཕྲང་སྟེ་འབད་ལོང་དགོཔ་མ་ཚད་ལགཔ་ཐལ་མོ་ལེགས་ཤོམ་སྦེ་མ་སྦྱརཝ་ད་སྐེདཔ་མ་ཕྲངམ་མགུ་ཏོ་ཡང་ས་ཁར་མ་རེགཔ། དགུ་དགོས་པའི་ཕྱག་འཚལ་མེད་དེ་མ་དགོས་པའི་གི་ཕྱག་ཨིམ་ལས་དེ་གསུམ་རྩ་ལས་རག་མི་ཐུབ་པས་དགུར་ཕྱག་འཚལ་བའི་གི་རྣམ་སྨིན་ཏེ་ཚེ་ཕྱི་མའི་གི་ལུས་ལུ་རྟ་ཀོ་དགུ་བའུ་དབྱིབས་གཟུགས་ཐུང་ཀུ་སྐྱེས་དགུ་དགུ་པའི་འཇོག་གོ་ལ་གསོ་བའི་གི་ལུས་ལེན་འོ་ཟེར་གསུང་ནོ། ཕོ་ཡིན་ཐོབ་ནས་ལུ་རེ་བ་སྐྱེས་དེ་བས་ཕྱག་འཚལ་བ་མ་གཏོགས་ལུས་ངན་ལེན་ནས་གི་དོན་ལུ་ཕྱག་འཚལ་མ་གོ་བས་གསུང་ནོ། བྱང་ཁ་ཡ་ལས་ཤ་ཚལ་མ་སུ་རུ་ག་ལྡེམ་ཅི་ཚལ་སུ་སུ་དེ་ལས་ཞུམ་པའི་ཚལ་གོབ་དེ་ག་ནི་བ་ཁ་ཆེ་དེ་གི་མ་ཟེ་ད་རེ་ན་བ་བླ་མ་ལ་གསོ་བའི་གི་ཀུན་དེ་ལུ་ཧེ་མ་ར་ཕྱག་ལས་ཞུམ་ཅི་ཚལ།

སྟོང་འཁོར་ལོས་སྒྱུར་བའི་གི་རྒྱལཔོ་ཐོབ་སྟེ་འབད་རུང་ད་རུང་ཕན་ཡོན་གྱི་མཇུག་མ་རྫོགས་པས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཡོད་པ་མ་ཚད་སངས་རྒྱས་ཀྱི་དབུ་གི་གཙུག་ཏོར་མཇལ་མ་ཚུགསཔ་མཐོ་སྦེ་ཡོད་མི་དེ་ཡང་བླམ་ཚུ་ལུ་གུས་ཞབས་འབད་དེ་ཕྱག་འཚལཝ་ལས་བྱུང་བྱུངམ་ཨིན་ཟེར་གསུངས་ནུག། ད་ཉེ་བར་མཁོ་བའི་ལོ་རྒྱུས་མདོར་བསྡུས་ཀྱི་ཁྲིད་དེབ་དེ་ནང་བཀོད་བཞག་སྟེ་ཡོད་མས་གཉིས་པ་སེམས་བསྐྱེད་ལུ་ཀུན་སློང་གསལ་བཏབ་ནི་དང་སེམས་བསྐྱེད་ངོ་མ་སེམས་བསྐྱེད་ཀྱི་ཕན་ཡོན་དང་གསུམ་ཡོད་པ་ལས་དང་པ་ཀུན་སློང་འདི་ཕ་མ་སེམས་ཅན་ག་ར་སངས་རྒྱས་ཀྱི་ལུས་ལུ་བཀོད་ནི་གི་འགན་ཁུར་རང་ལུ་ཕོགཔ་མས། དེ་འབདཝ་ད་ད་ལྟོ་ང་ལུ་དེ་སྦེ་འབད་ཚུགས་པའི་གི་ནུས་ཤུགས་མེད་ད་སྔོན་བྱོན་རྒྱལ་བ་གོངམ་ཚུ་གིས་སེམས་ཅན་གྱི་དོན་ལུ་སྨོན་པ་ཚད་མེད་བཞི་དང་འཇུག་པ་ཕ་རོལ་ཏུ་ཕྱིན་པ་དྲུག་གི་བསླབ་བྱ་ལུ་བསླབ་བཞིན་དུ་ང་གིས་ཡང་དེ་སྦེ་འབད་ནི་ཨིན་ཟེར་སྒོམ་དགོཔ་ཨིན་མས། གཉིས་པ་སེམས་བསྐྱེད་ངོ་མ་ལུ་ཡང་སྨོན་པ་སེམས་བསྐྱེད་དང་འཇུག་པ་སེམས་བསྐྱེད་གཉིས་ཡོད་པ་ལས་དང་པ་སྨོན་པ་སེམས་བསྐྱེད་ལུ་ཚད་མེད་བཞི་ཡོད་པ་ལས། དམ་པ་བྱམས་པ་ཚད་མེད་དེ་པད་བེ་བ་ཅིན་བྱམས་ཨ་ཡིག་གི་བྱུས་ཆུ་སོ་དོ་གསུམ་པའི་དམ་པ་ཚངས་བྱམས་སྟོང་དོ་བཟོ་ད་ལའི་ཤོག་བེ་གི་སྐབས་དྲོའི་ལུ་ལྕགས་དེ་བའི་སྤྱོད་ལམ་ག་ར་འཇམ་ཆུ་ཆུ་གི་སྒོ་ལས་བྱུས་ཆུ་དེ་ཕུག་མ་འཇོག་ཚུན་ཆུ་ལུ་བདག་འཛིན་ཐབས་དང་དང་འདྲའོ་ཁམས་གསུམ་གི་སེམས་བསྐྱེད་ག་ར་རང་གི་ལུས་ངག་ཡིད་གསུམ་གི་སྒོ་ལས་འཇམ་སྟོང་དོ་བས་བེ་ནི་ལུ་བཙན་གོ། གཉིས་པ་གཉིས་བྱས་ཚད་མེད་དེ་པད་ནག་ཨ་ཡིས་ལབ་མི་མི་གི་བུ་ཆུ་གི་འབག་འཇོ་བ་བྱིན་བུ་ལུ་གཉིས་བརྩེ་བས་གི་སྡུག་བསྔལ་འདྲེས་མ་ཚོ་ཕོ་རེ་ལབ་མི་ནི་དེ་གི་ཆུ་ན་ལེ་སྟོན་མི་སུ་ད་ག་དེ་བས་བེའུ་ཁྲག་ག་རྣོ་དེ་བས་སེམས་གི་བཟོས་མ་སུ་བ་ངུ་གི་ཅབ་ཅབ་ད་འདྲ་བ་སེམས་ཆེ་ག་ར་སྡུག་བསྔལ་གི་ཆུ་གི་འབག་སྡུག་བསྔལ་གི་འཇམ་སོ་ན་ལུ་ཐིམ་ཐིམ་ལུ་འདྲེས་མ་སུ་བའི་གཉིས་ཀྱི་སྐེ་རུ་ད་དུ་རང་ལུ་སྡུག་བསྔལ་ལས་སྐྱོ་བའི་གི་ནུས་པ་མེད་ལེ་ང་ག་དེ་བེའུ་ཁྲག་ག་རྣོ་དེ་ཧིན་ཐ་བ་ལེ་བླམ་ད་ཁྱོད་ཆུ་ལུ་སེའུ་ཐབ་དེ་གཉིས་ཅེ་གོམ་གོམ་ཨི་མེ། གསུམ་པ་དགའ་བ་བསྒོམ་པ་དེ་སྤྲད་པའི་བར་གྱིན་སེམས་ཅན་ངར་མོ་གི་ཉེའུ་སྦྱང་སྟེ་ལོག་ཐོག་ཐོག་བདག་འདྲ་བ་ངའམ་དེ་སེམས་ཅན་གཞན་ནི་བ་བུ་ལུ་གནའ་མི་སེམས་མེད་རྩེའུ་ཨིམ་ལས་ཉེའུ་དེ་སྦྱང་བཏབ་ཅིན་དེ་བཟོ་མེད་སྡུག་བསྔལ་ཆེའུ་གལ་སྲིད་ལོག་དེ་ཐོག་བ་གྱིན་དགའ་བ་གནའ་མི་སེམས་མེད་སྐྱེའུ་གཟུམ་མིག་གི་དགའ་བ་བསྒོམ་ནི་ལུ་བཙོན་བསྒོམ་ཨིམ་མེད་བཞི་པ་བཏང་སྙོམས་བསྒོམ་པ་དེ་སྤྲད་པའི་བར་གྱིན་གྲང་སོ་ཚུགས་ཀྱི་སྒེའུ་མཚོ་སེའུ་གྲང་གནས་པའི་བོབ་དང་ཞུ་ཐང་དང་གྲང་ཐང་ཐོག་མ་གྲགས་བཞིན་བཟང་ཉིན་རབ་འབྲིང་ག་ར་ལུ་ཁད་པར་མེད་པའི་གྲང་ཁྲམ་དང་སྐྱོ་བ་སྐྱིད་པའི་ནམ་མཁའ་གི་དབྱིངས་ག་ར་ཁྱབ་པའི་གི་སེམས་ཅན་ཆ་མཉམ་སྙིང་རྗེ་སྦོམ་གི་ཡུལ་ལུ་འདྲན་འདྲ་བཏང་སྙོམས་སྦེ་སྒོམ་དགོཔ་ཨིན་མས་གཉིས་པ་འཇུག་པ་སེམས་བསྐྱེད་ལུ་ཕར་ཕྱིན་དྲུག་ཡོད་པ་ལས་ཀ་སྦྱིན་པ་འདི་རང་གི་བྱང་ཆུབ་སེམས་སྒོམ་པའི་གི་དགེ་བའི་གི་རྩ་བ་ཆ་མཉམ་སེམས་ཅན་ལུ་བསྔོ་དགོཔ་ཨིན་མས་གཉིས་པ་ཚུལ་ཁྲིམས་འདི་བྱང་ཆུབ་སེམས་དཔའི་གི་བསླབ་པ་དེ་ཚུ་ལེགས་ཤོམ་སྦེ་བསྲུང་དགོཔ་ཨིན་མས་གསུམ་པ་བཟོད་པ་འདི་གཞན་དོན་བྱང་ཆུབ་གི་སེམས་སྒོམ་དང་ལཱ་ཁག་ཁག་དེམ་ཅིག་ཡོད་རུང་འགྱུར་ལྡོག་མེད་པའི་འབད་ཚུགས་དགོཔ་ཨིན་མས་བཞི་པ་བརྩོན་འགྲུས་འདི་བྱང་ཆུབ་སེམས་འདི་སེམས་ཅན་གི་དོན་ལུ་དགའ་སྤྲོ་དང་བཅས་པའི་འབད་དགོཔ་ཨིན་མས་ལྔ་པ་བསམ་གཏན་འདི་བྱང་ཆུབ་ཀྱི་སེམས་ལ་སོགས་དགེ་བའི་གི་དོན་ལུ་སེམས་ཁར་ཨ་རྟག་ར་གནས་དགོཔ་ཨིན་མས་དྲུག་པ་ཤེས་རབ་འདི་གོང་གི་ཕ་རོལ་ཏུ་ཕྱིན་པ་ལྔཔ་ཆ་ར་འཁོར་གསུམ་མི་རྟོག་པའི་ཤེས་རབ་ཀྱི་རྒྱས་བཏབ་དགོཔ་མ་ཚད་སེམས་བསྐྱེད་ཀྱི་ཚིག་འགལ་དུས་ག་ཅི་ར་ཨིན་རུང་གྱངས་ཁ་ག་དེ་མང་མང་བགྱང་དགོཔ་ཨིན་མས་ད་བཞི་པ། སེམས་བསྐྱེད་ཀྱི་ཕན་ཡོན་འདི་དེའི་སུ་མེད་ཀྱི་བྱང་ཆུབ་ཀྱི་སེམས་བསྐྱེད་ཙམ་ཅིག་གིས་སྡིག་པ་ལེ་ཤ་བསགས་ཏེ་ཡོད་རུང་ཡུདཔ་ཐེངས་ཅིག་ལུ་དག་ཚུགསཔ་ལས་དགེ་བ་གཞན་ལས་ཁྱད་པར་འཕགསཔ་མ་ཚད་གཉིད་ཁུག་ཁུགཔ་ད་དྲན་མེད་བརྒྱལ་སོངམ་དྲན་པ་མེད་པའི་གི་སྐབས་ལུ་ཡང་བསོད་ནམས་རྒྱུན་མི་ཆད་ཟེར་ཨིན་མས་བྱང་ཆུབ་སེམས་ཀྱི་རྩིས་མ་ཟིན་པའི་དགེ་རྩ་གཞན་ཆུ་ཤིང་བཟུམ་རྡོག་མ་ཚར་ཅིག་བཏགས་ཞིནམ་ལས་ཟདཔ་བཟུམ་མེན་པར་སངས་རྒྱས་ཀྱི་ས་ཁར་མ་ལྷོད་ཚུན་ཚོད་དེ་ཡི་གི་འབྲས་བུ་ལོག་ཅིག་ལོག་ཅིག་ར་བཏགས་ཏེ་མི་ཟད་གོང་ལས་གོང་དུ་འཕེལ་བ་དཔག་བསམ་གྱི་ལྗོན་ཤིང་བཟུམ་དང་རྒྱལ་བ་རྣམས་ལུ་མཆོད་པའི་མཆོག་ཏུ་འགྱུར་ལ་སོགས་པའི་གི་ཡོན་ཏན་ཆེན་པོ་དང་ལྡནམ་ཨིན་མས་བྱང་ཆུབ་ཀྱི་སེམས་བསྐྱེད་མི་དེ་དགེ་བའི་བཤེས་གཉེན་གྱིས་ཡོངས་སུ་བཟུངམ་མ་ཚད་ཆོས་ཐམས་ཅད་ཀྱི་སོན་བཟུམ་དང་དཀར་པོ་གྱི་ཆོས་ཐམས་ཅད་འཕེལ་བའི་གི་ས་གཞི་བཟུམ་ཉེས་པ་ག་ར་ཚིག་ཚུགས་མི་བསྐལ་པའི་གི་མེ་བཟུམ་མི་དགེ་བ་ག་ར་ཟད་ཚུགས་མི་སའི་འོག་བཟུམ་དོན་ཆ་མཉམ་སྒྲུབ་ཚུགས་མི་ཡིད་བཞིན་གྱི་ནོར་བུ་བཟུམ་འཁོར་བའི་གི་ཆུ་ནང་ལུ་ཡོད་མི་བཏོན་ཚུགས་མི་ལྕགས་ཀྱུ་བཟུམ་ལྷ་དང་མི་དང་ལྷ་མ་ཡིན་བཅས་པའི་གི་འཇིག་རྟེན་ལུ་མཆོད་པའི་གི་རྟེན་བཟུམ་བསམ་པ་ཐམས་ཅད་སྒྲུབ་ཚུགས་མི་བུམ་པ་བཟང་པོ་ལ་སོགས་པའི་གི་ཕན་ཡོན་ཚད་མེད་དང་ལྡན་པ་ཨིན་མས་ད་དུས་ཡུན་དུམ་གྲ་ཅིག་བར་མཚམས་ལེནམ་ད་དྲའི་ཞབས་ཁྲ་སྤྲོ་བ་ཆེ་ཏོག་ཏོ་ཅིག་ཡི་དང་ད་ལས། ཉེ་བར་ཁོ་ཡི་ལོ་རྒྱུས་མདོར་བསྡུས་ན། རྡོར་སེམས་སྒོམ་བཟླས་འདི་ལུ་སྡིག་པ་སྦྱངས་པའི་གི་རྒྱུ་མཚན་སྦྱང་ནི་གི་ཐབས་སྦྱངས་པའི་གི་ཕན་ཡོན་བཅས་བཀོད་དེ་ཡོདཔ་ལས།

སྦྱངས་པའི་གི་ཕན་ཡོན་དེ་གི་ཐད་ཁར་དང་པ་སྡིག་པ་སྦྱང་དགོ་པའི་གི་རྒྱུ་མཚན་དེ་ང་བཅས་ར་གི་རྒྱུད་ལུ་ཚེ་སྔོན་མ་ལས་བསགས་བསགས་པའི་གི་ལས་དང་སྡིག་སྒྲིབ་ལེ་ཤ་ར་ཡོད་ནི་དེ་གིས་བདེ་འགྲོའི་མཐོ་རིས་དང་སངས་རྒྱས་ཀི་ས་ལུ་ཐོབ་ནི་ལུ་བར་ཆད་འབད་ནི་མ་ཚད་ཆོས་ག་ཅི་ར་ཉམས་སུ་ལེན་ས་བཅུག་རུང་ཧ་གོ་ནི་དང་དོན་རྟོགས་ནི་ལུའི་བར་ཆད་རྐྱབ་མི་དེ་ཚེ་ཧེ་མ་གི་སྡིག་པ་ཚུ་དང་དམ་ཚིག་ཉམས་ཆག་ཚུ་ཨིནམ་མ་ཚད་དི་གི་ནང་དོན་གཉིས་ལས་ཚེ་ད་རེས་གསང་སྔགས་ཀི་ཆོས་སྒོར་ཞུགས་ཏེ་དམ་ཚིག་ཉམས་ཉམས་གིས་ཚེ་ད་རེས་ལུ་བསམ་པའི་གི་དོན་མི་འགྲུབ་ལོངས་སྤྱད་ཆུང་ཚེ་ཐུང་ཕྱི་མ་དམྱལ་བ་ལུ་འགྱོ་ནི་བའི

ཧེ་མ་བསགས་བསགས་པའི་སྡིག་སྒྲིབ་དེ་ཚུ་རང་གིས་མ་ཤེས་མ་མཐོངམ་ལས་བསགས་བསགསཔ་མས་ཟེར་དེ་ཚུ་བླ་མ་རྡོ་རྗེ་སེམས་དཔའ་གིས་བཤགས་པ་བཞེས་ཏེ་ཕྱི་མ་འཁོར་བ་ངན་སོང་ལུ་འགྱོ་མ་དགོཔ་སྦེ་ཐུགས་རྗེས་གཟིགས་དགོ་ད་ལས་ཕར་ཤི་ནི་གི་སྲོག་ལུ་ཐུག་རུང་སྡིག་པའི་གི་ལཱ་རྩ་ལས་ར་མི་འབད་མནོ་བའི་གི་ཁས་བླངས་དང་དམ་བཅའ་འབད་དགོཔ་ཨིན་མས་ང། གཉེན་པོ་ཀུན་ཏུ་སྤྱོད་པའི་གི་སྟོབས་ཟེར་མི་དེ་གོང་གི་སྟོབས་གསུམ་རིམ་བཞིན་སྒོམ་ཞིནམ་ལས་ཡིག་བརྒྱ་བགྱངམ་ད་ལུ་བླ་མ་རྡོ་རྗེ་སེམས་དཔའི་ཐུགས་ཀའི་ཧུང་ད་སྔགས་ཕྲེང་ལས་བདུད་རྩི་ཨོམ་བཟུམ་སྦེ་བབས་རང་གི་སྤྱི་གཙུག་ཚངས་བུག་ལས་མར་འཛུལ་ཏེ་རང་གི་ནད་དང་ན་ཚ་ག་ར་རྣག་རུལ་རུལ་དང་ཁྲག་རུལ་རུལ་ཆུ་སེར་གྱི་རྣམ་པ་གནོད་མི་གདོན་ག་ར་སྲོག་ཆགས་འབུཔ་གྱོག་མོ་དང་སྡོམ། སྡིགཔ། ཉ་ལྕོང་མོ། སྦལཔ། སྦུལ་གྱི་བཟོ་རྣམ་སྡིག་སྒྲིབ་ག་ར་དུ་བ་དང་སོལ་མོ་གི་ཁུ་བ་སྣག་རྩི་གི་ཁུ་བ་རང་གི་བ་སྤུ་གི་བུ་ག་དང་འོག་སྒོ་གཉིས་ལས་ཐོན་ཏེ་འགྱོཝ་དང་རང་གི་གཟུགས་ཤེལ་དམ་ཆུ་གིས་འཁྱུ་འཁྱུ་འཁྱུཝ་བཟུམ་ཧིང་སངས་ས་ཡར་སོངམ་སྦེ་བསྒོམ་དགོཔ་མ་ཚད་གོང་གི་རྟེན་གྱི་སྟོབས་ལས་མར་འདི་དེ་ཚུན་ཚོད་ལོག་ཅི་ལོག་ཅི་ར་བསྒོམ་སྟེ། ཡིག་བརྒྱ་ག་དེ་མང་མང་བགྱང་ཚར་བའི་གི་མཇུག་ལུ་བླ་མ་རྡོ་རྗེ་སེམས་དཔའི་གི་ཞལ་ལས་རིགས་ཀྱི་བུ་ཁྱོད་ཀྱི་ལས་ངན་སྡིག་སྒྲིབ་ཐམས་ཅད་དག་པ་ཨིན་ནོ་ཟེར་བཀའ་གནངམ་སྦེ་བསྒོམས་པའི་གི་ཤུལ་ལུ་བླ་མ་རྡོ་རྗེ་སེམས་དཔའ་ཡང་རང་ལུ་ཐིམ་སྟེ་རང་ཡང་རྡོ་རྗེ་སེམས་དཔའ་བསྒོམ་བཞིནམ་ལས་དགེ་བ་བསྔོ་དགོཔ་ཨིན་མས་ད་གསུམ་པ་ཕན་ཡོན་དེ་ད་གསུམ་པ་ཕན་ཡོན་དེ་དེ་བཟུམ་སྦེ་གི་རྡོར་སེམས་བསྒོམ་ནི་དང་ཡིག་བརྒྱ་བགྱང་ནི་དེ་ནང་གི་ཁྲུས་དེ་ལས་ལྷགཔ་མེདཔ་ལས་ཉིནམ་གཅིག་ལུ་ཡིག་བརྒྱ་ཚར་བརྒྱ་རེ་བགྱང་པ་ཅིན་སྡིག་སྒྲིབ་ག་ར་དག་འོང་ཟེར་རྡོ་རྗེ་སེམས་དཔའ་ཁོ་ར་གིས་ཞལ་གྱིས་བཞེས་གནངམ་མ་ཚད་དྲི་མེད་བཤགས་རྒྱུད་ལས། སངས་རྒྱས་ཆ་མཉམ་གྱི་ཐུགས་ཀྱི་ཡང་སྙིང་དམ་ཚིག་ཉམས་ཆག་དང་ལས་ངན་སྡིག་སྒྲིབ་ག་ར་སྦྱངས་ཚུགས་མི་བླ་མ་རྡོ་རྗེ་སེམས་དཔའ་བསྒོམ་བཞིནམ་ལས་ཡིག་བརྒྱ་བརྒྱ་གཅིག་བགྱང་པ་ཅིན་དམ་ཚིག་ཉམས་ཆག་ག་ར་དག་སྟེ་ངན་སོང་ལུ་འགྱོ་ནི་ལས་ཐརཝ་ཚེ་ད་ལྟོ་ལུ་ཡང་སངས་རྒྱས་ག་ར་གི་ཐུགས་ཀྱི་སྲས་བཟུམ་གནང་སྟེ་སྲུང་སྐྱོབ་མཛད་ཚེ་ཕྱི་མ་ལུ་ཡང་སངས་རྒྱས་ཆ་མཉམ་གྱི་སྲས་ཀྱི་ནང་ལས་རྩ་ཆེ་ཤོས་སྦེ་སངས་རྒྱས་ནི་ལུ་ཐེ་ཚོམ་མེད་ཟེར་གསུངས་ཏེ་ཡོདཔ་ཨིན་མས། ད་ཉེ་བར་མཁོ་བའི་ལོ་རྒྱུས་མདོར་བསྡུས་ཀྱི་ཀི་དེབ་དེ་ནང་ལུ་བཀོད་བཞག་སྟེ་མེད་བཞི་པ་མཎྜལ་ཕུལ་དགོ་པའི་གི་རྒྱུ་མཚན་ཞིང་བསམ་དངོས་པོའི་ཁྱད་པར་མཎྜལ་གྱི་རྒྱུ་ཕུལ་ཐངས་ཕན་ཡོན་བཅས་ལྔ་ཡོདཔ་ལས་དང་པ་མཎྜལ་ཕུལ་དགོ་པའི་གི་རྒྱུ་མཚན་དེ་ཚོགས་མ་བསག་པ་ཅིན་སྒྲིབ་པ་མི་དག་སྒྲིབ་པ་མ་དག་པ་ཅིན་སངས་རྒྱས་ཀྱི་ས་ཁར་ལྷོད་ནི་ཕར་བཞག་མཐོ་རིས་ལུ་ཡང་ལྷོད་མི་ཚུགས་དེ་སྦེ་འབད་ནི་དེ་གིས་རྣལ་འབྱོར་གྱི་དབང་ཕྱུག་ཆེན་པོ་ཏི་ལི་པ་གི་ཞལ་ལས་ཚོགས་གཉིས་ཤིང་རྟའི་འཕང་ལོ་དང་འབྲལ་བར་མ་བྱེད་ནཱ་རོ་པ་ཟེར་གསུངས་དོ་བཟུམ་ཚོགས་བསག་དགོ་ཚོགས་བསག་ཐབས་ལེ་ཤ་ཅིག་ར་ཡོད་རུང་དྲག་ཤོས་དང། འཇམ་ཤོས་མཎྜལ་འདི་ཨིན་གཉིས་པ་ཞིང་དང་བསམ་པ་དངོས་པོ་གི་ཁྱད་པར་འདི་ཀ་མཎྜལ་ཕུལ་ས་འདི་ཕྱོགས་བཅུ་དུས་གསུམ་གྱི་སངས་རྒྱས་དང་བླམ་དཀོན་མཆོག་ལུ་ཁ་མནོ་བསམ་གཏང་ཐངས་འདི་རང་རྐྱངམ་གཅིག་གི་དོན་ལས་མེན་པ་སེམས་ཅན་ཆ་མཉམ་ཚོགས་རྫོགས་སྒྲིབ་པ་སྦྱངས་ཏེ་སངས་རྒྱས་ཀྱི་དོན་ལུ་ག་དངོས་པོ་མཎྜལ་འདི་གྱངས་ཁ་རེམ་སྙེམས་མེན་པ་སྟོང་གསུམ་གྱི་སྟོང་ཆེན་པོ་ཟེར་གླིང་བཞི་གི་རི་རབ་གསེར་རི། རོལ་མཚོ་ལྷ་གནས་དང་བཅས་པ་དུང་ཕྱུར་བཅུ་ཐམ་དེའི་ནང་གི་ལྷ་ཀླུ་ཡི་གི་ལོངས་སྤྱོད་དང་བཅས་པ་གསུམ་པ་མཎྜལ་གྱི་རྒྱུ་དང་ཕུལ་ཐངས་དེ་དང་པ་མཎྜལ་གྱི་ས་གཞི་དེ་རྒྱུ་རང་རང་སོ་སོ་གི་འབྱོར་པ་དང་བསྟུན་ཏེ་གསེར་དངུལ་ལ་སོགས་རིན་པོ་ཆེ་སྣ་ལྔ་འབྲིང་ལི་དང་འཁར་བ་ཐ་མ་རྡོ་ལེབ་དང་ཤིང་ལེབ་འབད་རུང་བཏུབ་པས་དེ་ཚུ་གུ་ལུ་ཚོམ་བུ་བཀོད་ནི་གི་རྒྱུ་དེ་རབ་གསེར་དང་དངུལ་གཡུ་བྱུ་རུ་མུ་ཏིག།

ལྷོ་གླིང་གི་པད་ཕྲན་དང་བཅས་པ་རང་གི་ཁ་ཐུག་ལུ་ཚོམ་བུ་གཅིག་བཀོདཔ་དེ་ནུབ་གླིང་གི་གླིང་ཕྲན་དང་བཅས་པ་རང་གི་གཡོན་ཁ་ཐུག་ལུ་ཚོམ་བུ་གཅིག་བཀོདཔ་དེ་བྱང་གླིང་གི་གླིང་ཕྲན་དང་བཅསཔ་སྦེ་བསྒོམ་ད་ལུ་ཚོམ་བུ་ལྔ་སྦུག་གི་ཚོམ་བུ་དང་ཤར་གྱི་བར་ན་ཚོམ་བུ་གཅིག་བཀོདཔ་དེ་ཉིམ་སྦུག་གི་ཚོམ་བུ་དང་ནུབ་གླིང་གི་བར་ན་ལུ་ཚོམ་བུ་གཅིག་བཀོདཔ་དེ་ཟླཝ་འབདཝ་དང་ཚོམ་བུ་བདུན་པ་ཨིན་མས་དེ་ཚར་གཅིག་འབདཝ་དང་རིའི་རྒྱལ་པོ་རི་རབ་གླིང་བཞི་གླིང་ཕྲན་ཉིམ་ཟླཝ་དང་བཅས་པ་གྱངས་ཁ་དུང་ཕྱུར་བཅུ་ཐམ་སྦེ་མནོ་བསམ་བཏང་དེ་སྦེ་ཕུལ་མི་དེ་ལུ་སྤྲུལ་སྐུ་གི་མཎྜལ་ཟེར་སླབ་ཨིན་མས་ཁ། ནང་ལོངས་སྐུ་གི་མཎྜལ་དེ་གོང་གི་སྤྲུལ་སྐུ་གྱི་མན་འདྲིལ་གྱི་སྒོ་ལུ་རང་གི་མཚན་སྨྱོན་མ་ལས་ད་ཐོ་གི་བག་ན་ལུ་ལུའི་དག་ལོངས་སྤྱོད་ཚད་དང་བསོད་ནམས་ཁ་ཅིག་དབང་དང་དགའ་ལྡེམ་ཅི་བསགས་སབ་ཆ་ཉམས་ར་ཅི་ཁ་སྤུངས་ཏེ་ཕུལ་མི་དུ་ལུ་ལོངས་སྐུ་གི་མན་འདྲེ་ཟེར་ལབ་ཨེ་མེད་ག། གསང་བ་ཆོས་སྐུ་གི་མན་འདྲིལ་འདི་རང་གི་སེམས་ཀྱི་རྣོ་ཚད་དྲན་ཚད་དུ་བཟོས་ཡ་མན་འདྲེ་བས་ཕུལ་མེད་དེ་ཆོས་སྐུ་གི་མན་འདྲིལ་བའི་ཆ་བཞག་གོ་ཨེ་མེད། དེ་བཟུམ་མའི་གི་དམིགས་རིམ་སྒོམ་ཞིནམ་ལས་ཚར་གྱངས་ཁ་ག་དེམ་ཅིག་གྱངས་ཚུགས་ཚུགས་ཕུལ་དགོཔ་ཨིན་མས་མཎྜལ་ས་གཞི་མེདཔ་འདྲཝ་ཅིག་འབད་བ་ཅིན་སྤྱིར་བཏང་ང་བཅས་ར་གི་ལགཔ་གི་མཛུབ་མོ་བཅུ་ཐམ་དེ་གིས་ས་གཞི་རི་རབ་དང་བཅས་པའི་གི་ཚུལ་བཟོ་སྟེ་སྦེ་ཕུལ་མི་དེ་གིས་བཏུབ་ཨིན་མས། བཞི་པ་ཕན་ཡོན་དེ་སྤྱིར་རྒྱུ་བསོད་ནམས་ཀྱི་ཚོགས་རྫོགས་ད་ལན་དེ་རྫོགསཔ་ལས་འབྲས་བུ་ཡེ་ཤེས་ཀྱི་ཚོགས་རྫོགས་འབྲས་བུ་ཡེ་ཤེས་ཀྱི་ཚོགས་རྫོགསཔ་འདྲཝ་ཅིག་འབད་བ་ཅིན་སངས་རྒྱས་ཀྱི་གོ་འཕང་ཐོབ་ཟེར་བས། དད་ཅིག་ཨིན་མས། དེའི་ནང་དུ་གཉིས་ལས་གླིང་བཞི་ཕུལ་བ་ལས་བདུད་བཞི་ལས་རྒྱལ་གླིང་ཕྲན་ཕུལ་བ་ལས་ཚད་མེད་བཞི་དང་ལྡན་རྒྱལ་སྲིད་སྣ་བདུན་ཕུལ་བ་ལས་འཕགས་པའི་གི་ནོར་བདུན་ཐོབ་གཏེར་གྱི་བུམ་པ་ཕུལ་བ་ལས་ཟས་ནོར་ལོངས་སྤྱོད་འཕེལ་ཚེ་འདི་དང་ཕྱི་མའི་གི་ལུས་ནམ་ར་འབད་རུང་སེམས་ཀྱི་རིག་པ་གསལ་ཏོག་ཏོ་དང་ཆོས་ཀྱི་ལྟ་སྒོམ་ཚུ་གསལ་ཏོག་ཏོ་ཧ་གོ་ཚུགས་དེ་ལས་བརྟེན་ཐར་པ་སངས་རྒྱས་ཀྱི་ས་ལུ

བླ་མ་བསྟེན་དགོཔ་ཨིན་མས་བསྟེནམ་ཙམ་ཅིག་གིས་མི་བཏུབ་པས་རང་གི་དད་པ་དང་མོས་གུས་ལུ་བརྟེན་ཏེ་བླ་མའི་གི་བྱིན་རླབས་རང་གི་རྒྱུད་ལུ་ཞུགས་དགོ་པས་བླམ་ལུ་མོས་གུས་མེད་ན་ཡི་དམ་རྒྱུད་སྡེ་བཞི་དྲུག་ལ་སོགས་པའི་བསྙེན་སྒྲུབ་ག་ར་བཏང་ཚར་རུང་དངོས་གྲུབ་མི་ཐོབ་པས་མོས་གུས་ལུ་བཟོ་བཟོ་བའི་གི་དད་པ་མོས་གུས་དང་དེ་ལས་བཟོ་མ་དགོ་པའི་གི་རང་བཞིན་གྱིས་སྐྱེ་འོང་མི་གི་དད་པ་དང་མོས་གུས་གཉིས་ཡོདཔ་ཨིན་མས་དང་པ་བཟོ་བཟོ་བའི་གི་དད་པ་དང་མོས་གུས་འཕྲལ་འཕྲལ་སྦེ་ར་སྦྱང་སྟེ་སྦེ་སྐྱེད་དགོ་དེ་ལུ་བརྟེན་ཏེ་སྦེ་ཡུད་ཅིག་ལས་རང་བཞིན་ཤུགས་ཀྱི་དད་པ་མོས་གུས་སྐྱེཝ་དང་བསྟུན་རང་གི་རྒྱུད་ལུ་བླ་མའི་གི་བྱིན་རླབས་ཐོབ་ཨིན་མས་ག། བླ་མ་སྒོམ་ཐངས་བཛྲ་གུ་རུ་བགྱང་ཐངས་འདི་དེ་སྦེ་མོས་གུས་ཀྱིས་གསོལ་འདེབས་འབད་ས་རང་ལུ་དངོས་སུ་བཀའ་དྲིན་ཆེ་བའི་གི་བླ་མ་ཨིནམ་ལས་ག་དེ་སྦེ་སྒོམ་རུང་བཏུབ་ཨིན་མས་ཨིན་རུང་མཁའ་འགྲོ་ཡེ་ཤེས་མཚོ་རྒྱལ་གྱི་ཞལ་ལས་སྤྱིར་ཡང་མ་འོངས་སྙིགས་མའི་སེམས་ཅན་རྣམས་བླ་མའི་སྐལ་བ་པད་མ་འབྱུང་གནས་ཡིན་གང་ཟག་ཡོངས་ཀྱིས་བླ་མ་སྒྲུབ་ལ་བརྩོན་རང་རང་བླ་མ་པད་མའི་རྣམ་པར་གྱུར་བྱིན་རླབས་ཐུགས་རྗེ་ལྷག་ཏུ་ཆེ་བ་འབྱུང་བསྙེན་སྒྲུབ་རྒྱས་བསྡུས་ཡོངས་ཀྱི་ལུགས་ལྟར་སྒྲུབ་ཚེ་གཅིག་སངས་རྒྱས་མ་གྲུབ་ཁོ་མོས་མནའ་ཟེར་གསུངས་དོ་བཟུམ། བླམ་སྒོམ་ཐངས་རང་གི་སྤྱི་བོའམ་མདུན་གྱི་ནམ་མཁའ་ལུ་སེང་གེ་བརྒྱད་ཀྱིས་བཏེགས་པའི་གི་ཁྲི་ཡི་གུ་ལུ་མེ་ཏོག་པད་མ་འདབ་མ་འབུམ་བརྡལ་དང་དེའི་གི་གུ་ལུ་ཉིམ་དང་ཟླ་བའི་གི་གདན་གྱི་ཐོག་ལུ་ངོ་བོ་རང་གི་དྲིན་ཅན་གྱི་རྩ་བ་རྣམ་པ་གུ་རུ་རིན་པོ་ཆེ་ཞལ་གཅིག་ཕྱག་གཉིས་ཞབས་གཉིས་སག་ལྷམ་དང་བཅསཔ་རྒྱལ་པོའི་རོལ་སྟབས་ཕྱག་གཡས་སྡིགས་མཛུབ་ཀྱིས་པུས་མོ་གཡས་པའི་གི་སྟེང་རྡོ་རྗེ་རྩེ་ལྔ་པ་དང་ཕྱག་གཡོན་ལྟེ་འོག་ལུ་མཉམ་བཞག་གི་སྟེང་ཀ་པཱ་ལ་བདུད་རྩིས་གང་བ་བསྣམས་ཏེ་སྦེ་བཞུགས་ཡོདཔ་མ་ཚད་སྐུ་གཟུགས་ལུ་ན་བཟའ་ནང་ན་རྡོ་རྗེ་གི་གསང་གོས་དཀརཔོ་དེའི་གི་གུ་ལུ་གསང་སྔགས་ཀྱི་ཕོད་ཀ་མཐིང་ནག་དེའི་གུ་ཆོས་གོས་དམར་པོ་གསེར་གྱི་རི་མོ་ཅན་དེའི་གུ་ལུ་ཟ་འོག་གི་བེར་སྨུག་ཚུ་བརྩེགས་ཏེ་བཞེས་བཞེསཔ་དང་དབུ་ལུ་འདབ་ལྡན་རིགས་ལྔའི་གི་པད་ཞྭ་རྡོ་རྗེ་གི་ཏོག་དང་རྒོད་ཀྱི་སྒྲོ་ཡིས་བརྒྱན་པ། མཆན་གཡོན་ལུ་ཡུམ་ལྷ་ལྕམ་མནྡཱ་ར་བ་སྦ་སྦ་བའི་གི་ཚུལ་གྱིས་ཕྱག་ཁར་ཁ་ཊྭཱཾ་རྩེ་གསུམ་བསྣམས་ཏེ་བཞུགས་ཡོདཔ་སྦེ་སྒོམ་དགོཔ་མ་ཚད་བླ་མའི་གི་སྤྱིའུ་ཨོཾ་དཀར་པོ་མགྲིན་པ་ཨཱཿ་དམར་པོ་ཐུགས་ཀ་ཧཱུྃ་སྔོན་པོ་གསུམ་ཡང་སྒོམ་དགོཔ་ཨིན་མས་དེ་བཟུམ་མའི་གི་བླ་མ་ལུ་སྔོན་བྱོན་མ་ཚར་བའི་གི་སངས་རྒྱས་ཚུ་དང་ཤུལ་ལས་བྱོན་ནི་གི་སངས་རྒྱས་ཚུ་ད་ལྟོ་ཞལ་བཞུགས་པའི་གི་སངས་རྒྱས་ཆ་མཉམ་གུ་རུ་རིན་པོ་ཆེ་དེ་གཅིག་ལུ་ཚངམ་སྦེ་བཞུགས་ཡོད་པའི་གི་མནོ་བསམ་བཏང་དགོ་དེ་མ་ཚད་ཕྱི་དཀོན་མཆོག་གསུམ་ཡང་བླ་མ་ལུ་ཚང་ག་དེ་སྦེ་ཚང་ཟེར་མནོ་བ་ཅིན་བླ་མའི་གི་སྐུ་དགེ་འདུན། གསུང་དམ་ཆོས་ཐུགས་སངས་རྒྱས་ཨིནམ་ལས་ཚང་ནང་རྩ་བ་གསུམ་ཡང་བླམ་ལུ་ཚང་བྱིན་རླབས་ཀྱི་རྩ་བ་བླ་མའི་གི་སྐུ་གཟུགས་བླ་མ་དངོས་གྲུབ་ཀྱི་རྩ་བ་བླ་མའི་གི་གསུང་སྐད་ཡི་དམ་ཕྲིན་ལས་ཀྱི་རྩ་བ་བླ་མའི་གི་ཐུགས་མཁའ་འགྲོ་ཨིན་གསང་བ་སྐུ་གསུམ་ཡང་བླམ་ལུ་ཚང་བླ་མའི་གི་ཐུགས་ཆོས་སྐུ་གསུང་ལོངས་སྐུ་སྐུ་སྤྲུལ་སྐུ་ཨིན་ཡོན་ཏན་ནོར་ལྷ་ཡང་བླམ་ལུ་ཚངམ་ཨིན་ཕྲིན་ལས་ཆོས་སྐྱོང་སྲུང་མ་ཡང་བླམ་ལུ་ཚང་ནི་དེ་གིས་སྐྱབས་ག་ར་འདུས་པའི་གི་ངོ་བོ་བླམ་ཨིནམ་ལས་ཐེ་ཚོམ་མེད་པར་དད་པ་མོས་གུས་བསྐྱེད་དགོཔ་འདི་གུ་རུ་རིན་པོ་ཆེ་ཁོ་ར་གིས་ཡིད་ཁྱེད་ཤེས་ཀྱི་དད་པ་བྱིན་རླབས་འཇུག་སེམས་ཐེ་ཚོམ་དང་བྲལ་ན་བསམ་པ་འགྲུབ་ཟེར་གསུངམ་མ་ཚད་དད་པ་ཅན་གྱི་གང་ཟག་ཕོ་མོ་ལ་པད་འབྱུང་གང་དུའང་མ་བཞུད་སྒོ་ཉལ་ཡོད་ཟེར་གསུངམ་ལས་དད་པ་དང་མོས་གུས་གནམ་མེད་ས་མེད་བསྐྱེད་དེ་འབད་གསོལཝ་བཏབ་དགོཔ་ཨིན་མས་གསོལཝ་བཏབ་ནི་གི་ཚིག་དེ་འདྲ་མི་འདྲ་ལེ་ཤ་ཡོད་རུང་ཚིག་བདུན་གསོལ་འདེབས་ཟེར་མི་དེ་ཧུང་ཨུ་རྒྱན་ཡུལ་གྱི་ལ་སོགསཔ་ལས་འགོ་བཙུགས་ཏེ་གུ་རུ་པདྨ་སིདྡྷི་ཧུང་ཚུན་གྱི་བར་ན་ལུ་ཚར་གསུམ་ལས་མ་ཉུངམ་སྦེ་བགྱང་ཞིནམ་ལས་ཨོམ་ཨ་ཧུང་བ་ཛ་གུ་རུ་པདྨ་སིདྡྷི་ཧུང་དེ་གྱངས་ཁ་ཉུང་ཤོས་ར་བརྒྱ་དང་བརྒྱད་བགྱང་དགོཔ་ཨིན་མས་ད་ག། བ་ཛཱ་གུ་རུ་གི་བཤད་པ་ཨོམ་ཨ་ཧུང་ཟེར་མི་འདི་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་དང་དབྱེ་བ་མེད་པའི་གི་ཨུ་རྒྱན་གུ་རུ་རིན་པོ་ཆེ་གི་སྐུ་གསུང་ཐུགས་ཀྱི་ས་བོན་ཨིན་མས་བ་ཛཱ་ཟེར་མི་འདི་རྡོ་རྗེ་ཟེར་རང་དང་གཞན་གཉིས་སྦེ་མཐོང་ཐོམ་གྱི་དངོས་པོ་དང་མཚན་འཛིན་གྱི་སྤྲོས་པ་ཚུ་གིས་ནམ་ཡང་གནོད་མ་ཚུགས་པའི་གི་རིག་སྟོང་རྡོ་རྗེ་གི་སྙིང་པོ་ཆོས་སྐུ་གི་ངོ་བོ་ཞུ་ཞུཝ་ཨིན་མས་གུ་རུ་ཟེར་མི་འདི་བླ་མ་ཟེར་དཔེར་ན་ལུ་ཡོན་ཏན་ལེ་ཤ་གི་ཁུར་ཆ་ལྕི་བའི་གི་བླམ་གི་སྐུ་ལུ་སངས་རྒྱས་ཚུ་གི་སྐུ་དང་ཞིང་ཁམས་ཆ་མཉམ་ར་ཚང་སྟེ་ཡོདཔ་ལས་ལོངས་སྤྱོད་རྫོགས་སྐུ་དང་པདྨ་ཟེར་མི་དེ་སངས་རྒྱས་ཐམས་ཅད་ཀྱི་གསུང་གི་རིགས་སྣང་བ་མཐའ་ཡས་ཀྱི་ཐུགས་ལས་འཕྲོ་ཞིང་མེ་ཏོག་པདྨ་གི་སྦུབས་ལས་རྫུས་སྐྱེས་སྤྲུལ་པའི་གི་སྐུ་གཟུགས་བརྙན་དུ་ཤར་ཏེ་འབད་འཁྲུངསམ་ལས་སྤྲུལ་སྐུ་ཨིན་མས་དེ་བཟུམ་མའི་གི་སྐུ་གསུམ་སོ་སོ་དབྱེ་བ་མེད་པའི་གི་བླ་མ་ཨུ་རྒྱན་རྡོ་རྗེ་འཆང་ཆེན་པོ་གི་ཆེ་བའི་གི་ཡོན་ཏན་རྗེས་སུ་དྲན་ཏེ་འབད་མོས་གུས་དུང་ངེ་བའི་གི་ངང་ནས་གསོལ་བ་ཕུར་ཚུགས་སུ་བཏབ་པའི་གི་མཐུ་ལས་སིདྡྷི་ཟེར་དངོས་གྲུབ་སྟེ་མཆོག་དང་ཐུན་མོང་གི་དངོས་གྲུབ་མ་ལུས་པ་ཐམས་ཅད། ཧུང་ཟེར་བདག་གི་རྒྱུད་ལུ་ད་ལྟོ་ར་གནང་སྟེ་འབད་བཀའ་དྲིན་བསྐྱང་གནང་ཟེར་བའི་གི་གོ་བ་ལས་བ་ཛ་གུ་རུ་བགྱང་དགོཔ་ཨིན་མས་ད་ང་དབང་བཞི་བླང་བ་འདི་བླམ་གི་གནས་གསུམ་ལུ་ཨོམ་ཨ་ཧུང་གསུམ་ལས་འོད་ཟེར་དཀར་དམར་མཐིང་གསུམ་འཕྲོས་ཏེ་འབད་རང་གི་གནས་གསུམ་ལུ་ཐིམ་ད་ལུ་ལུས་ངག་ཡིད་གསུམ་གྱི་སྒྲིབ་པ་དག་སྐུ་གསུང་ཐུགས་ཀྱི་དབང་ཐོབ་འབྲས་བུ་སྐུ་གསུམ་གྱི་གོ་འཕང་རྒྱུད་ལུ་བཞག་ཡང་བླམ་གི་ཐུགས་ཁ་ལས་འོད་ཟེར་ཁ་དོག་སྣ་ལྔ་བྱུང། རང་གི་གཉིས་ཀ་ལུས་ཐིམ་བདག་ལུས་ཉུལ་ཤོས་ཀྱི་སྒྲིབ་པ་དག་ཚིག་དབང་ཐོབ་འབྲས་བུ་ངོ་བོ་ཉིད་སྐུ་གི་གོ་འཕང་རྒྱུ་ལུས་བཞག་མཐར་བླ་མ་ཡང་ཡུལ་ལུས་བཞུགས་བདེ་བའི་རང་ལུས་ཐིམ་བདག་ལམ་གྱི་སྐུ་གསུང་ཐུགས་དང་རང་གི་ལུས་ངག་ཡིད་གསུམ་སོ་སོ་དབྱེ་བ་མེད་ཅེས་པའི་ཡ་སོབ་དབྱིངས་བསམ་བདེ་བའི་ཡོད་ཀྱིས་མཉམ་པར་བཞག་གོ་དབྱེ་མེད་དང་ལས་རྣོ་བསམ་གྱིས་བཏང་དང་མིག་གིས་མཐོང་རེ་མཐོང་ཚེ་བླ་མེད་ཀྱི་སྐུ་དང་རྣ་བས་གོ་རེ་གོ་ཚེ་བླ་མེད་ཀྱི་གསུང་སེམས་ཀྱིས་རྣོ་རེ་རྣོ་ཚེ་བླ་མེད་ཀྱི་ཐུགས་དབྱིངས་པའི་ཕྱག་བཞག་བཞིན་ན་བ་ཙག་གུ་རུ་རྒྱ་འབྱམས་ཀྱིས་རྒྱལ་བ་དེ་ཚོའི་སེམས་ཅན་དེ་ཚོའི་ལུས་བསྔོ་གོ་དབྱེ་མེད། བཅའ། ཕན་ཡོན་འདི། ཕུལ་ལེ་ཤ་ར་ཡོད་རུང་མདོར་བསྡུས་པ་ཅིན་རྡོ་རྗེ་གི་གསུང་ལས་སྙིང་པོ་བདེ་གཤེགས་འདུས་པའི་སྔགས་རྒྱལ་བ་ཀུན་གྱི་དྲིལ་སྒྲུབ་ཡིན་ས་འདི་བཅོ་ལྔ་ལམ་ལྔ་ཡང་ང་གྲུབ་སིདྡྷི་བདེ་བར་བགྲོད་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་གསུང་རབ་ཐམས་ཅད་བཀླགས་དང་མཚུངས་ཟེར་དང་དེ་ནས་སྣང་སྲིད་གཡོ་བ་བསྒྱུར་དུས་གསུམ་རྒྱལ་བ་གཅིག་ཏུ་འདུས་བླ་མ་ཀུན་དང་འདུ་འབྲལ་མེད་འབྱུང་པོ་བསྒྲལ་བ་རྒྱལ་ཞིང་དར་མཁའ་འགྲོ་ཆོས་སྐྱོང་སྤྲིན་བཞིན་འདུ་དཔའ་བོ་ཕོ་ཚོགས་མོ་ཚོགས་ཀུན། རང་དབང་མེད་པ་གཉིས་གསུམ་མོ་མཆོག་དང་ཐུན་མོང་གཉིས་གྲུབ་སྟེ་དེ་གཉིས་གྲུབ་རྟགས་མེད་པ་ན་པད་མ་བདག་གིས་སེམས་ཅན་བསླུས་དེ་བཞིན་མ་འོངས་ལས་ཅན་བུ་སྙིང་ལ་ཆོངས་ཤིག་ས་མ་ཡ། ཟེར་གསུངས་མི་དང་དོར་བས་བཞིན། པད་མ་འབྱུང་གནས་ཡང་སྙིང་འབྲུ་བཅུ་གཉིས་འབུམ་ཕྲག་བཅུ་གཉིས་འཁོར་བའི་ས་བོན་སྟོང་འབུམ་ཕྲག་སོ་དྲུག་རིག་འཛིན་གྲལ་དུ་འཁོད་འབུམ་ཕྲག་བརྒྱ་ཡིས་པད་མ་ང་དང་མཉམ་ཟེར་གསུངས་དེ་བཟུམ་གྱི་ཕན་ཡོན་ཆ་མཉམ་ཐོབ་ཨིན་མས།